དེ་དུས་རྗེས་འདི་ཁྱོད་ཚོ་ཨ་ས་གའི་བ་ནི་བོད་པ་གི་ལས་རིམ་ནས་གསན་བཞུགས་གི་ཡིན་པ་རེད། མི་མང་རྣམ་པ་ཚོ་འདི་ཨ་ས་གའི་བ་ནི་ལས་རིམ་ཉིན་ཁའི་རང

ཁྱོད་ཚོ་མི་མང་ཚང་མ་གསན་བཞུགས་རོགས་གནང་ཅིག་ད་དེ་རིང་གི་འདིའི་བཀའ་སློབ་དེ་ཁྱོད་ཚོ་མི་མང་ཚང་མ་གི་ཐོག་ལ་ཕུལ་མཁན་གི་གདོང་ནས་ང་ཡང་ཡབ་ཡེ་ཤུ་ལ་སྨོན་ལམ་གཅིག་ཞུ་གི་ཡིན་ནོ་ཞེས་ཡབ་ཡེ་ཤུ་ལ་གུས་ཞབས་ཞུས་ཁྱོད་ཚོ་ལ་ཕྱག་འཚལ་ལོ་ཁྱོད་གི་འགྲོ་སྟངས་གི་ཐོག་ལ་ང་དེ་རིང་གི་འདིའི་ལས་རིམ་འདི་མི་མང་ཚང་མ་གི་བར་ལ་རེ་ཌི་ཡོ་ནས་ཕུལ་མཁན་སྐབས་གི་གདོང་ལ་ཁྱོད་གི་རོགས་རམ་གནང་རོགས་གནང་ཅིག་ཨ་མེན། མི་མང།

ཡེ་མ་ཡུ་ཞེས་བྱ་བའི་གི་ཡུལ་ཚོར་སོང་བ་ལས་གཅིག་ལ་གཅིག་གིས་བརྗེད་བྱུང་བའི་གི་བྱ་བ་དེ་ཐམས་ཅད་ཀྱི་གཏམ་བྱས་པ་ཡང་དེ་ཚོས་ཡིད་དེ་དྲག་པོ་གཏམ་བྱེད་གཅིག་ལ་གཅིག་གིས་དྲི་བ་དྲིས་པ་ལས། ཡེ་ཤུ་ཁོང་དངོས་སུ། ཉེ་བར་ཕེབས་ནས་མཉམ་དུ་གཤེགས་ཡོད་ན་དེ་ཚོ་མིག་འགྲིབ་པར་གྱུར་ཏེ་ཁོང་སུ་ཡིན་ངོ་མ་ཤེས་པ་དེར་ཁོང་གིས་དེ་དག་ལ་གསུངས་པ་ཁྱོད་རྣམས་ལ་འགྲོ་བ་ལས་གཅིག་ལ་གཅིག་གིས་གཏམ་ག་རེ་བྱེད་དེ་ཚོ་ཡི་སེམས་མི་བདེ་བས་གང་ཡང། ལབ་མེད་པ་རེད་དེ་ཚོ་ཡི་ནང་ནས་གཅིག་ཀླེ་ཡོ་པ་གི་བྱ་བ་དེ་ཁོང་ལ་ཡ་རུ་ཤ་ལེམ་ན་གནས་པ་རྣམས་ཀྱི་ནང་ནས་ཁྱེད་གཅིག་པུ་དེང་སང་དེ་རུ་ག་བྱུང་གང་གང་བྱུང་བ་གཏམ་མི་མཁྱེན་ནམ་ཞེས་སོ་ཁོང་གིས་གསུངས་པ། གང་གང་ཞུས་དེ་ཚོས་ཁོང་ལ་ཞུས་པ། ཡེ་ཤུའི་ན་ཙ་རེ་ན་པ་དཀོན་མཆོག། དང་ཡུལ་མི་མི་ཐམས་ཅད་ཀྱི་མདུན་དུ་ཕྲིན་ལས་དང་བཀའ་ལ་མཐུ་སྟོབས་དང་ལྡན་པའི་གི་ལུང་སྟོན་པ་དེ། བླ་མ་ཆེན་པོ་དང་ངེད་ཀྱི། རྒན་པོ་རྣམས་ཀྱིས་ཁོང་སོང་གསོད་པའི་གི་ཕྱིར་གཏད་ནས། བརྐྱང་ཤིང་ལ་བརྐྱངས། འོན་ཀྱང་ངེད་རྣམས་ཀྱིས་ཁོང་ནི་ཡི་སི་ར་ཨེལ་གྱི་སྐྱབས་མཛད་མཁན་དེ་ཡིན་པར་རེ་བ་བྱས། བྱ་བ་དེ་ཐམས་ཅད་བྱུང་ནས་དེ་རིང་ཞག་གསུམ་ཕྱིན་པ་ཡིན། མ་ཟད་ང་ཚོ་ཡི་ནང་ནས་བུད་མེད་ཁ་ཤས་སྔ་དྲོར་དུར་ཁུང་དུ་ཕྱིན་པ་རེད། ཁོང་གི་སྐུ་པུར་མ་མ་རྙེད་པའི་གི་དཀོན་མཆོག་གི་ཕོ་ཉ་དེར་ཕེབས་ནས་ཁོང་ནི་གསོན་པོ་ཡི་ཡིན་ཞེས་བརྗོད་དུ་འོངས་ནས་ངེད་རྣམས་ཡ་མཚན་སྐྱེད་དུ་བཅུག་གོ། ཡང་ང་ཚོ་ཡི་ནམ་ནང་ནས་ཁ་ཤས་དུར་ཁུང་དུ་ཕྱིན་ཕྱིན་ནས་བུད་མེད་རྣམས་ཀྱིས་ཟེར་བ་བཞིན་དུ་མཐོང་ཡང་ཡེ་ཤུ་ནི་མ་མ་མཇལ་ལོ་ཞེས་ཞུས་སོ། ཁོང་གིས་དེ་དག་ལ་གསུངས་པ། ཁྱོད་ཚོ་བློ་བློ་ཁོག་མེད་ཅིང་ལུང་བསྟན་པ་རྣམས་ཀྱིས་གསུངས་པ་ལ། ཡིད་ཆེས་པར་སྙིང་རུས་མི་སྐྱེ་བ་རྣམས་མ་ཤི་ཀ་སྡུག་བསྔལ་དེ་མྱང་ངན་ནས་རང་གི་གཟི་གཟི་བརྗིད་དུ་འཇུག་མི་བསམ། ཡང་མོ་ཤེ་དང་ལུང་བསྟན་པ་ཐམས་ཅད་ནས། བཟུང་སྟེ། མདོ་ན་ཁོང་གི་དོན་དུ་གསུངས་པ་ཐམས་ཅད་ཀྱི་དོན་འདོད་བཞག་མ་པ་རེད། དེ་ནས་ཁོ་ཚོ་འགྲོ་བའི་གི་ཡུལ་ཕྱོགས་ལ་སླེབ་ཏུ་ཉེ་བ་ན་ཁོང་ཕར་ཙམ་ཕེབས་པའི་གི་ཚུལ་དུ་བྱས་ཡིན་ན་ཁོ་ཚོ་ཡིས་ཁོང་ལ་ཞུས་པ། དགོང་མོ་ཡི་དུས་ཉེ་བར་སླེབས་ཏེ་ཉི་མ་ཡ། ཡང། རྒས་ནས། ངེད་དང་མཉམ་དུ་བཞུགས་ཤིག་ཅེས་ཞུ་བ་ནན་གྱིས་ཕུལ་བས་ཁོང་དེ་ཚོ་དང་མཉམ་དུ་བཞུགས་པའི་གི་ཕྱིར་ནང་དུ་ཕེབས། དེ་ནས་གསོལ་བ་བཞེས་པར་བཞུགས་ནས་ཁོང་གིས།

ལམ་དུ་གསུང་གླེགས་བཅད་ཅིང། བསྟོད་གནང་གི་དོན་བསྟོད་བྱ་སྤིས་ཀྱི་སྐབས་ངན་གྱི་གཉིས་པར་བར་མ་གྱུར་གཏམ་བཤད་མན་ཡང་དུ་ཆོས་འདི་མ་ཡིན་དུ་ལངས་ནས་ཡ་རུ་ཤེ་ལམ་དུ་ཕྱིར་ལོག་པ། བཅུ་གཅིག་པོ་ལ་སོགས་པ་དེར་འདུས་པ་དང་ཐུག་ནས་དེ་ཚོ་གིས་གཙོ་བོ་ནི་བདེན་པར་བཞེངས་པ་ཡིན་ཏེ་ཤེས་མིན་གྱི་མཐོང་པ་རེད་ཟེར་ལབ་པ་རེད། དེ་ནས་དེ་གཉིས་ཀྱིས་ལམ་དུ་ག་རེ་ཡོང་པ་དང་ཁོང་གིས་བག་ལེབ་བཅག་པའི་གི་སྐབས་སུ་ཁོང་སུ་ཡིན་ངོ་ཤེས་པའི་གི

ཁོང་གིས་དེ་ཚོ་ལ་གསུངས་པ། ཁྱོད་ཚོ་ཁྱེད་ཚོ་གང་གི་དོན་ལ་སྐྲག་པ་ཡིན། ཁྱོད་ཀྱི་སྙིང་ལ་ཐེ་ཚོམ་སྐྱེས་པ་དེ་ཅི་ཡིན། ངའི་རྐང་པ་དང་ལག་པ་ལ་ལྟོས་ལ། ང་རང་ཡིན་པས་ང་ལ་རེག་རེག་ལ་ལྟོས་ཤིག་མི་མ་ཡིན་ཞིག་ལ། ཤ་དང་རུས་པ་མེད་ཀྱི་ང་ལ་ཡོད་པར་སྟོན་ཞིག་ཅེས་གསུངས་ནས་རང་གི་ཕྱག་དང་ཞབས་དེ་ཚོ་ལ་བསྟན། དེ་ཚོ་ཡི་སེམས་དགའ་བའི་གི་ངང་ནས། ད་རུང་ཡིད་མ་ཆེས་ཤིང་ངོ་མཚར་གྱུར་པས། ཁོང་གིས་གསུངས་པ་འདི་རུ་ཁྱོད་ཚོ་ལ་ཁ་ཟས་ཤིག་ཡོད་དམ། དེ་ཚོ་ཡིས་ཁོང་ལ། ཉ་བཙོས་པའི་གི་དུམ་བུ་དང། སྦྲང་རྩི་ཞིག་ཕུལ་ནས་དེ་བསྣམས་ཏེ་དེ་ཚོ་གི་མདུན་དུ་བསྟན་པ་རེད་དེ་ནས་ཁོང་གིས་གསུངས་པ་འདི་ནི་ང་ཁྱོད་རྣམས་དང་མཉམ་དུ་ཡོད་པའི་ཚེ་ངས་ཁྱེད་ཚོ་ལ་མོ་ཤེ་ཡི་གི་བཀའ་ཁྲིམས་དང་ལུང་བསྟན་པ་རྣམས་དང་གསུང་མགུར་གྱི་མདོ་རྣམས་སྐོར་ལ་བྲིས་པ་ཐམས་ཅད་འགྲུབ་པར་དགོས་ཞེས། གཏམ་བཤད་པ་དེ་ཡིན། དེ་ནས། མདོ་རྣམས་ཧ་གོ་བའི་དོན་ལ་ཁོང་གིས་དེ་ཚོ་ཡི་བློ་གསལ་པོར་མཛད་པ་རེད་དེ་ནས་ཡང་དེ་ཚོ་ལ་གསུངས་པ་དེ་ལྟར་བྲིས་ཡོད་མ་ཤི་ཀ་སྡུག་བསྔལ་མྱངས་ནས་གཤིན་པོ་རྣམས་ལས་ཞག་གསུམ་པ་ལ་གསོན་པོར་ལངས་པ་དང་ཡེ་རུ་ཤ་ལེམ།

ཐུགས་རྗེ་ཆེ་མ་བབས་པའི་གི་བར་དུ་གྲོང་ཁྱེར་ནང་ན་སྡོད་ཅིག་ཅེས་བཀའ་སྩལ་དེ་ནས་ཁོང་གིས་དེ་ཚོ་ཕྱི་རུ་ལོ་ལོ་བ་ཡར་བའི་བར་དུ་ཁྲིད་ནས་ཕྱག་བཏེག་ཅིང་དེ་ཚོ་ལ་བྱིན་རླབས་གནང་བ་རེད། ཁོང་གིས་བྱིན་རླབས་མཛད་པའི་གི་ཚེ། དེ་ཚོ་དང་གྱེས་ནམ་མཁའ། ལ་ཕེབས་སོང་དེ་ཚོ་ཡིས་ཁོང་ལ་ཕྱག་འཚལ་ནས་དགའ་སྤྲོ་ཆེན་པོ་སྐྱེས་ཤིང་ཡེ་རུ་ཤ་ལེམ་དུ་ལོག་པ་དང་དུས་རྒྱུན་དུ་མཆོད་ཁང་དག་ལ་བླ་ན་མེད་པའི་དཀོན་མཆོག་ལ་བསྟོད་དོ་སྨྲས་ཏེ་དེ་རིང་གི་འདི་ཡི་དུས་ཚོད་འདི་རྫོགས་སོང། རེ་ཌི་ཡོ་ཉན་མཁན་གྱི་མི་མང་འདི་ནི་དུས་ཚོད་འདི་དེ། ཐབས་རྣམས་ཡབ་ཡེ་ཤུ་གི་གསུང་གི་གསུང་རབ་ཚང་མ་མེད་པའི་རྫོགས་སོང། དེ་རིང་གི་ལས་རིམ་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་བོ་ཡིན་ནོ་རྗེ་སང་ཉིན་ཡང་དེ་གའི་དུས་ཚོད་ལ་འོ་རང་ཚང་མ་ཡང་མཇལ་གི་རེད་དེ་རིང་གི་ཐོག་ལ་ཁྱེད་ཚོ་མི་མང་ཚང་མ་ལ་གུང་སང་ཞུ་གི་རེད་ཐུགས་རྗེ་ཆེ་ས་གའི་བ་ནི་རེ་གྲོལ་ཚུགས་པའི་གི་མི་མང་ཚང་མ་ལ་གུང་སང་ཞུ་གི་རེད་བཀྲ་ཤིས་བདེ་ལེགས་ཨ་མེན། ལས་རིམ་ཨ་ས་གི་བ་ནི་རེད། མི་མང་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ངེད་གི་འདི་ལས་རིམ་འདི་ག་འདྲ་གལ་སྲིད།

དོན་ནི་ཁྱེད་ཚོ་མི་མང་ཚང་མ་ལ་ཡང་འདིའི་བཀའ་སློབ་དང་པོ་ཅིག་ཞུ་གི་ཡིན་ནོ་ཞེས། ད་ཡབ་ཡེ་ཤུ་གི་ཡང་གསུང་མཁན་གི་གསུང་རབ་དང་ཁོང་ཚོའི་གི་འགྲོ་སྟངས་ཀི་ཐོག་དང་ཁོང་ཚོའི་གི་སྡོད་སྟངས་ཀི་འདི་གི་ཐོག་ནས་ཁྱེད་ཚོ་མི་མང་ཚང་མ་ལ་ཡང་ང་བཀའ་སློབ་དང་པོ་ཅིག་ཁྱེར་ནས་འདིའི་དུས་ཚོད་ལ་མི་མང་ཚང་མའི་གི་བར་ལ། སླེབས་ཏེ་ཡོད་པ་ཡིན་པ་རེད། ཨ་ཡབ་ཡེ་ཤུ་གིས་ནམ་བྱས་ན་ཡབ་ཡེ་ཤུ་དེ་འོ་རང་གི་མཉམ་དུ་འོང་གི་ཡོད་པ་རེད། ཡབ་ཡེ་ཤུ་འོ་རང་གི་མདུན་ལ་འོང་གི་ཡོད་པ་རེད། ཁོང་ཚོ་ནམ་བྱས་ན་འོ་རང་གི་ཕྱག་དཔེ་དེ་འོང་གི་ཡོད་པ་རེད། འོ་ཁོང་ཚོའི་བཀའ་དེ་འོ་རང་གི་བྱེད་ཁུག་ན་དེ་ནི་ཁོང་ཚོ་འོ་རང་འོ་རང་མཉམ་པོ་འོང་གི་ཡོད། མེད་ན་ཁོང་ཚོ་འོ་རང་མཉམ་དུ་མི་ཡོང་ཡོད་པ་རེད། ཁོང་ཚོ་འོ་རང་ལ་བློས་བཏང་སྟེ་ཁོང་ཚོ་གཞན་དག་ལ་འགྲོ་གི་ཡོད་པ་རེད། འོ་ད་ཁོང་ཚོ་མཉམ་དུ་འགྲོ་བྱེད་ཀྱི་སྐབས་ལ་འོ་རང་གི་ལས་ཀ་འདི་ག་འདྲ་བྱེད་དགོས་དགོས་ཡོད་དེ་དེ་བསམ་བློ་མང་པོ་གཏང་དགོས་དགོས་ཡོད་རེད། འོ་མི་མང་ཚང་མ་དེ་རིང་གི་ང་འདི་ཚུལ་ཁྲིམས་ཀྱི་ཞུ་མཁན་གི་སྐབས་ལ་ཁྱེད་ཚོ་མི་མང་ཚང་མ་ལ་འདི་བཀའ་ཞིག་ངེད་གི་འདི་ལ་གསུང་རབ་བྱེད་པ་ཡིན་པ་རེད། ད་ཁྱག་མི་མང་ཚང་མ་ལ་ཅི།

ཨོ་དེ་ཨང་ཅུ་བཞེས་གི་དོན་དེ་འོ་རང་མི་མང་གི་བྱེད་དགོས་དགོས་ཡོད་རེད་ཞེས་འོ་རང་གི་བྱེད་ཁུག་ན་ཁོང་ཚོ་ནམ་བྱས་ན་འོ་རང་མཉམ་དུ་སྡོད་དགོས་གོ་རེད་འོ་རང་གི་ལས་ཀའི་ཐོག་ལ་ཁོང་གི་རོགས་རམ་བྱེད་འོང་གི་ཡོད་འོ་རང་གི་སྡོད་སྟངས་ཐོག་ལ་རོགས་རམ་བྱེད་འོང་གི་ཡོད་འོ་རང་གི་འཇིག་རྟེན་གི་ཚང་མ་གི་འགྲོ་སྟངས་གི་ཐོག་ལ་ཁོང་ཚོ་རོགས་ཚེ་འདི་དང་ཚེ་ཧ་ལོ་གཉིས་ཀ་རང་ལ་ཁོང་ཚོ་གི་རོགས་རམ་གནང་གི་ཡིན་པ་རེད། ཁོང་གི་བཀའ་དེ་ལ་ཉན་ཏེ་འགྲོ་ཁུག་ན་དེ་ཡག་པོ་ཡིན་པ་རེད། མ་རེད་ན་མ་གསན་ན་དེ་ནི་དེ་གཞན་དག་དེ་དེ་ནི་སྡུག་ཅག་ཡོང་བ་རེད་མེད་དེ་ཁོང་ཚོའི་གི་འོ་རང་ལ་གསུང་གནང་སྟེ་འདུག་ཡ་མི་མང་ཚང་མ་ང་དེ་རིང་གི་འདི་བཀའ་སློབ་ཉན་མཁན་གི་ཐོག་ལ་ཁྱེད་ཚོ་མི་མང་ཚང་མ་དེ་གཅིག་གསན་ཞུ་ཟེར་ན་ཡབ་ཡེ་ཤུ་ཡབ་དཀོན་མཆོག་གི་གང་བཀའ་གནང་ང་དེ།

ད་འདི་བའི་བལ་ནང་ལ་མང་པོ་བཀའ་ཞིག་བྱེད་དགོས་ཡོད་དོ་ཞེས་འདི་བཀའ་དེ་ལ་ཁྱེད་ཚོ་མི་མང་ཚང་མ་དེ་འོ་རང་མི་མང་ཚང་མ་ཕེབས་དགོས་དགོས་ཡོད་དོ་ཞེས་འདི་བའི་བལ་འདི་མང་པོ་ཀློག་དགོས་དགོས་ཡོད་འདི་ཀློག་ནས་ངག་ལ་འཇགས་དགོས་དགོས་ཡོད་འདི་བའི་བལ་ནང་ལ་ཅི་ཚང་དགོས་ཞེས་བྲིས་ཏེ་ཡོད་པ་རེད། ཨོ་ད་ནམ་བྱས་ན་ང་ཁྱེད་རང་མཉམ་པོར་འོང་གི་ཡོད་དུས་ཁྱོད་ཁྱོད་ཚོའི་གི་འགྲོ་སྟངས་དང་ཁྱོད་གི་ལས་འབད་སྟངས་དང་ཁྱོད་གི་སྡོད་སྟངས་ཅི་ཚང་སྐོར་ལ་ང་ཁྱོད་རང་མཉམ་དུ་ཡོད་རེད་མོད་གཞན་དག་ཁྱོད་ཡོང་བ་མི་འདུག་མེད་དེ་ཁོང་ཚོའི་གི་གསུང་གནང་དུ་འདུག་ཨོ་ད་འདི་ལ་འདི་གི་ཐོག་ན་ཁྱོད་ཚོ་མི་མང་ཚང་མ་འདི་གི་ཐོག་ལ་ཕེབས་རོགས་གནང་ང་འདི་གི་འགྲོ་སྟངས་གི་ཐོག་ལ་རང། དེ་རིང་ཁྱེད་ཚོ་མི་མང་ཚང་མ་ལ་བཀའ་ཅི་གནང་རོགས་གནང་མེད་དེ་ང་ཞུ་གི་ཡིན་ནོ་ཞིག་ཡང་སང་ཉིན་ཁྱེད་ཚོ་མི་མང་ཚང་མ་དང་བོ་རང་ཡང། འགྲོ་སྟངས་དང་སྡོད་སྟངས་ཀྱི་ཐོག་ལ་ཡང་ཁྱེད་ཚོ་མི་མང་ཚང་མའི་མཉམ་དུ་ང། ཡོང་གི་ཡིན་པ་རེད། དེ་རིང་གི་འདིའི་བཀའ་དེ་ཁྱེད་ཚོ་མི་མང་ཚང་མས་རང་གི་འགྲོ་སྟངས་དང་རང་གི་སྡོད་སྟངས་དང་རང་གི་སྒྲིག་འཛུགས་རང་གི་ཅི་ཚང་སྐོར་ལ་ཕན་ཐོགས་ཡོད་པའི་གི་འགྲོ་སྟངས་དེ་ཁྱེད་ཚོ་མི་མང་ཚང་མས་འབད་དགོས་ཀྱི་ཡོད་རེད། འོ་དེ་བས་ན་ལྷ་ཡི་ཞིང་ཁམས་ནས

དེ་ནས་ནམ་བྱས་ན་དེ་ནས་དེའི་ཁོང་གི་བཀའ་གང་གནང་བ་དེ་ལ་བ་རང་འགྲོ་ཁོ་ན་དེ་ནས་ཁོང་ཚོའི་གི་འགྲོ་སྟངས་དང་ཁོང་གི། ནམ་བྱས་ན་ཁོང་ལ་སྐྱབས་བཅོལ་ནས་ཁོང་ལ་སྨོན་ལམ་ཞུས་ཏེ་ཁོང་གི་འགྲོ་སྟངས་ལ་འོ་དེ་བྱས་ཏེ་དེ་ནས་བ་རང་ལས་ཀ་ཅི་ཚང་གོ་ལ་འགྲོ་ཁོ་ན། ཡབ་ཡེ་ཤུ་གི་བ་རང་ལ་འགྲོ་སྟངས་ལ་རོགས་རམ་བེད་དགོས་ཡོད་མེད་དེ་ང་ཁྱེད་ཚོ་མི་མང་ཚང་མ་ལ་དེ་ཞུས་ནས